ལྷོ་ཤར་ཨེ་ཤི་ཡ་ཡི་དད་ལྡན་ཆོས་ཞུ་བ་ཚོས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ཟླ་དགུ་པའི་ཚེས་ལྔ་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དབུ་མ་འཇུག་པའི་རང་འགྲེལ་གྱི་ཐོག་ནས་བཀའ་ཆོས་བཀའ་དྲིན་སྩལ་བའི་སྐབས། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འདི་ནི་ཆོས་དད་ཡོད་མཁན་དང་མེད་མཁན་གཉིས་ཀར་ཕན་ཐོགས་ཡོད་པའི་ཆོས་ལུགས་ཤིག་ཡིན་པ་དང་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱེད་པ་ལས

བདེན་འཛིན་དང་རང་གཅེས་པར་འཛིན་པའི་བློ་ཆེ་དྲགས་པའི་རྐྱེན་གྱིས་ཡོང་གི་ཡོད་པ་དང། ཇི་ཙམ་གྱིས་བྱམས་བརྩེའི་ཁོར་ཡུག་བསྐྲུན་པ་ཡིན་ན་དེ་བས་བདེ་སྐྱིད་ཡོང་གི་ཡོད་པ་བཀའ་གནང་ཞིང་སྐབས་རེ་སེམས་པ་འཁྲུགས་པ་དང་མི་བདེ་བའི་རིགས་བྱུང་བའི་སྐབས་བྱང་ཆུབ་ཀྱི་སེམས་ཉམས་ལེན་བྱས་པ་ཡིན་ན་སེམས་ལྷོད་ལྷོད་ཡོང་བ་ཏན་ཏན་ཕན་ཐོགས་འདུག་ཅེས་བཀའ་གནང་སོང། རང་གཅེས་པར་འཛིན་པའི་གཅེས་འཛིན་འདི་གཞན་ཡང་ཕུང་ཡག་རང་ཡང་ཕུང་ཡག་ཅིག་རེད། བྱས་ཙང། ག་ཚོད་ཐུབ་ཐུབ་ཀྱིས་གཞན་གཅེས་པར་འཛིན་པའི་གཅེས་འཛིན་འདི་བྱས། སྣང་ཞིང་སྲིད་པའི་ཆོས་འདི་ཐམས་ཅད་ལ་ཡ། སྣང་བ་ལྟར་དུ་ཁོ་དོན་སྟེང་ནས་གྲུབ་པ་མེད་པ་དང། མཐར་གཏུགས་ཡིག་འབྲུ་རྩ་ནས། མིང་རྐྱང་བཏགས་ཡོད་ཙམ་ཞིག་མ་གཏོགས་མེད་པ་དེ་ཅིག་གི་བློ་ལ་ཡ། བཞག་ཐུབ་འདུག་པ། ཡང ྋགོང་ས་མཆོག་གིས་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་གི་འཁྲུངས་ཡུལ་ནི་མགོན་པོ་གང་ཉིད་མཆོག་གི་འཁྲུངས་ཡུལ་སྟག་འཚེར་གྲོང་ཚོ་དང་ཧ་ཅང་གི་ཐག་ཉེ་པོ་ཡིན་པ་མ་ཟད་དུས་རབས་མང་པོའི་གོང་དུ་རྗེ་རིན་པོ་ཆེས་བསྟན་པ་དང་འགྲོ་བའི་དོན་དུ་ཞབས་འདེགས་ཞུས་པ་བཞིན་དུས་རབས་ཉེར་གཅིག་པའི་ནང་དུ་ཡང་མགོན་པོ་གང་ཉིད་མཆོག་གིས་བསྟན་པ་དང་འགྲོ་བའི་དོན་དུ་ཧུར་ཐག་གནང་མུས་ཡིན་པའི་ཁར། དམིགས་བསལ་སྔར་དང་མི་འདྲ་བར་ནང་ཆོས་དེ་བཞིན་དེང་གི་ཚན་རིག་དང་མཉམ་དུ་དཔུང་པ་མཉམ་གཤིབ་ཀྱིས་འགྲོ་ཐུབ་མཁན་གྱི་ཆོས་ལུགས་ཤིག་ཡིན་པ་གསལ་སྟོན་ཐུབ་ཡོད་པར་བཀའ་གནང་སོང།
རྗེ་ཡབ་རྗེ་ཆོས་རྗེ་ཙོང་ཁ་པ་ཡོད་པའི་སྐབས་དུས་ལ་ཡ་ཚན་རིག་སྐད་ཆ་ཡོད་མ་རེད། ད་ངའི་ཨ་མདའ་དུས་ཚོད་དེ་ཚན་རིག་གི་ད་ཡར་རྒྱས་ཞེ་དྲག་འགྲོ་བསྡད་ཀྱི་ཡོད་རེད། བྱས་ཙང་ང་ངའི་དབུ་མའི་གཞུང་དང་ཚད་མ་རིག་པའི་འགྲོ་སྟངས་དེ་ཡི་དེ་གི་སེམས་ཁམས་རིག་པའི་ཐོག་ནས་ཨེ་ནི་ཚན་རིག་པ་མཉམ་དུ་ལ་གྲོགས་པོ་སྒྲིག་བྱས་ཚན་རིག་པ་མང་པོས་ང་ཚན་རིག་པར་མཐོང་གི་ཡོད་རེད། བྱས་ཙང་དེ་འདྲ་ཡིན་དུས་གང་ལྟར་ཅིག་དེ་རིང་ཁ་སང་དུས་ཚོད་ལ་ཡ་ཚན་རིག Science དེ་ལབ་ཙ་ན་མི་ཚང་མས་ཅིག་གི་བདེན་དོན་ཞིག་ལ་བརྩི་གི་ཡོད་རེད་པ་ད་དེ་ཚན་རིག་པ་མཉམ་དུ་ལ་ཡ་སེམས་ཁམས་རིག་པ་གཙོ་བོར་གྱུར་པའི་ང་རང་ཚོས་གཅིག་ཨེ་ནི། རྡུལ་ཕྲ་རབ་ཀྱི་གནས་སྟངས་དེ་ཚོ་འཕྲད་དེ། ང་ཚོ་ཚན་རིག་པ་མཉམ་དུ་གོ་བསྡུར་བྱས་ཙ་ན་ཚན་རིག་པ་དགའ་པོ་ཞིག་འདུག་པ། ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་སྐབས་ཐའེ་ཝན་དང་ཝེ་ཏི་ནམ། མ་ལེ་ཤི་ཡ། སིང་ག་པུར་བཅས་ནས་ཆོས་ཞུ་བ་དྲུག་བརྒྱ་ལྷག་མཉམ་ཞུགས་གནང་འདུག་ཅིང་ཐའེ་ཝན་ནས་ཡིན་པའི་དད་ལྡན་ཆོས་ཞུ་བ་ཇི་ཀོན་ལགས་ཀྱིས། སྤྱིར་ནང་པ་ཚོས་ཉམས་ལེན་བྱེད་རྒྱུ་གཙོ་བོ་དེ་ནི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཉིས་རེད། ྋགོང་ས་ཏཱ་ལའི་བླ་མ་མཆོག་གིས་རྟག་ཏུ་ང་ཚོར་གཞན་ཕན་གྱི་བློ་དེ་ཉིད་ཉམས་ལེན་བྱེད་དགོས་པར་བཀའ་སློབ་ལམ་སྟོན་གནང་གི་ཡོད་པ་མ་ཟད། དེ་ལྟར་བྱུང་པ་ཡིན་ན་རང་གཞན་ཚང་མར་ཕན་ཐོགས་དང་བདེ་སྐྱིད་ཡོང་ངེས་ཡིན། ཡང་ཐེངས་འདིར་ཝེད་ནམ་ནས་དད་ལྡན་ཆོས་ཞུ་བ། བརྒྱ་དང་དྲུག་ཅུ་ཙམ་ཞིག་ཕེབས་འདུག་པའི་ཁྲོད་ཆོས་ཞུ་བ་ལི་ཞའོ་ཨམ་ལགས་ཀྱིས། ཡུན་རིང་ཞིག་ནས་གོང་ས་ཏཱ་ལའི་བླ་མ་མཆོག་གི་གསལ་བཤད་བྱས་པ་ཧ་ཅང་གི་ངོ་མཚར་ཆེ་ཞིང་རྡ་རམ་ས་ལར་ཐེངས་དང་པོ་ཡོང་སྟེ་མགོན་པོ་གང་ཉིད་མཆོག་གི་གསུང་ཆོས་ཞུ་རྒྱུ་བྱུང་བས་སེམས་ལ་ཞི་བདེ་དང་སྐྱིད་པོ་ཞིག་རག་འདུག། ཡང་ཝེ་ཏི་ནམ་ནས་ཡིན་པའི་པིས་ཏྲའི་ལགས་ཀྱིས།
ངའི་མི་ཚེའི་ནང་གོང་ས་ཏཱ་ལའི་བླ་མ་མཆོག་སྐུ་དངོས་སུ་མཇལ་བ་ད་རེས་ཐེངས་དང་པོ་ཡིན་པས། སེམས་ནང་དགའ་ཚོར་དཔག་མེད་དུ་སྐྱེས་བྱུང། དེ་སྔ་ངས་གོང་ས་མཆོག་གི་ལོ་རྒྱུས་དང་ལྷག་པར་དུ་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཕེབས་པའི་ལོ་རྒྱུས་སྐོར་ལྟ་ཀློག་བྱས་མྱོང། གཞི་རྩའི་ཆ་ནས་ང་ཨ་རིར་གནས་སྡོད་བྱེད་ཀྱི་ཡོད། ཡིན་ནའི་ད་རེས་སྐལ་བཟང་གི་གོ་སྐབས་དེ་གོ་བྱུང་བས།
ཆེད་དུ་ངའི་ཝེད་ནམ་སྤུན་གྲོགས་ཚོ་དང་ལྷན་དུ་རྡ་རམ་ས་ལར་གོང་ས་མཆོག་གི་གསུང་ཆོས་ཞུ་བར་བཅར་བ་ཡིན། ཡང་ཅེཀ་སྤྱི་མཐུན་རྒྱལ་ཁབ་ནས་ཡིན་པའི་སར་ཀར་ལགས་ཀྱིས་རང་ཉིད་ཀྱི་ཨ་མའི་ལྷན་དུ་ཆེད་དུ་བཞུགས་སྒར་རྡ་རམ་ས་ལར་གོང་ས་མཆོག་གི་གསུང་ཆོས་ཞུ་བར་བཅར་འདུག་པ་མ་ཟད་ཁོ་མོ་ནི ྋགོང་ས་མཆོག་གི་གསུང་ཆོས་ཞུ་བའི་རྗེས་འབྲས་སུ་ནང་ཆོས་ལ་དམིགས་བསལ་དོ་སྣང་སླེབས་ཡོད་འདུག། ང་ནི་ནང་པའི་ཁྱིམ་ཚང་ནས་མིན་ལ་ངའི་ཨ་མ་ཡང་ནང་པ་མ་རེད། འོན་ཀྱང། ད་ལྟ་ང་ནང་པ་རེད་ཟེར་ན་ཆོག་ངས ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་ཆོས་མ་ཞུས་གོང་ལ། ང་ག་རེ་བྱེད་ནས་ཚོར་གྱི་ཡོད་མེད་ངས་ཤེས་མ་སོང་ལ། མི་ཚེ་སྙིང་པོ་མེད་པའི་ཚོར་བ་ཡང་བྱུང། འོན་ཀྱང་རྗེས་སུ ྋགོང་ས་མཆོག་གི་གསུང་ཆོས་དང་བཀའ་སློབ་ཁག་གསན་གཟིགས་བྱས་རྗེས་རང་ཉིད་ཀྱིས་རང་ལ་མི་ལུས་གསར་པ་ཞིག་སྦྱིན་པ་ལྟ་བུ། འགྱུར་བ་ཕྱིན་སོང། གཞན་ཡང་ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་དེ་བཞིན་སྤྱི་ཚེས་ལྔ་ནས་དྲུག་བར་ཉིན་གྲངས་གཉིས་རིང་ཡིན་པ་དང། ཡང་རིང་མིན་སྤྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཉིན་གྲངས་གསུམ་རིང་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ལམ་རིམ་བསྡུས་དོན་དང་བློ་སྦྱོང་དོན་བདུན་མ། སྤྱན་རས་གཟིགས་ཀྱི་བཀའ་དབང་བཅས་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

དེའི་ལ་ཁོ་རང་ཚོས་ཀྱིས་ད་ཅིག་ཐབས་ཇུས་ཅིག་འཛིན་བྱས་ཨ་ནི། ད་ལྟ་རྒྱལ་ཁབ་ལྔ་གི་དེ་སྐུ་ཚབ་ཅིག་བོད་རང་སྐྱོང་ལྗོངས་ལ་ཕར་གདན་འདྲེན་ཞུས་བྱས་ཨ་ནི་དགོན་སྡེ་ཁག་ལ་འཁྲིད་ཨ་ད་ད་ག་ནང་བཞིན་བསླབ་གྲྭ་གཏན་འཇགས་ཀྱི་བསླབ་གྲྭ་ཁག་ལ་འཁྲིད་ཨ་ད། ཨ་ནི། བོད་པ་དེ་ཚོ་ད། རྒྱ་ནག་གཞུང་གི་ཡར་རྒྱས་འཛུགས་སྐྲུན་གྱི་འོག་ལ་སྐྱིད་པོ་བྱས་ནས་དང་དགའ་པོ་བྱས་ནས་བསྡད་བསྡད་པ་དེ་འདྲས་ཀྱི་རྣམ་པ་ཅིག་ད་ཁོང་ཚོའི་རྒྱལ་ཁབ་ལྔ་གི་སྐུ་ཚབ་ཁོ་རང་ཚོ་བརྒྱུད་ནས་ད་འདུ་བྱེད་ཁྱབ་བསྒྲགས་སྤེལ་གྱིས་ཨ་ཐབས་ཇུས་འདྲ་པོ་ཅིག་འདུ་བྱེད་ལས་འགུལ་སྤེལ་ཏེ་ང་ཚོས་ཀྱིས་ད་དེ་ཨ་ཁ་ལ་བ་ར་རྒྱ་ནག་གཞུང་གི་དཀྲོག་གཏམ་རང་གིས་ད་ང་ཚོའི་ཀྱི་ལྟ་སྐོར་ཅིག་ཡིན་པ་དེ་རེད་བསམ་གྱི་འདུག་ལགས།

ཐ་སྙད་གཞན་ཞིག་དང་འདྲ་ཁར་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཨ་ནི་མ་འོངས་པ་ཐག་ཉེ་པོ་ཞིག་ནང་ལ་ད་ལྟ་ཨ་ནི་རྒྱ་ནག་གི་ཉན་ཞིབ་དང་འབྲེལ་བའི་ཐོག་ནས་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ནས་ཨ་ནི་གཟིགས་ཞིབ་བྱས་དང་འདི་གི་ཐོག་ལ་ལྟ་ཞིབ་བྱས་ཀྱི་གནས་ཚུལ་ཆགས་ཀྱི་ཡོད་དུས་ཙམ་པ་ལ་དེའི་ཐོག་ནས་ཨ་ནི་རྒྱ་ནག་གཞུང་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྣམས་ལ་ཁ་བཀག་ཡག་དང། བོད་དོན་དང་འབྲེལ་བའི་ཐོག་གནས་ཚུལ་མ་གླེང་གི་དོན་དག་ལ་ཨ་རིའི་ད་རེས་དེའི་སྐུ་ཚབ་པ་དེ་འདྲའི་ཞོལ་དུ་ཚུར་ཡོང་སྲིད་པ་ཞིག་རེད་དེ་ཡིན་ཚུལ་པར་ད་རེས་དེའི་ཐོག་ནས་བོད་ནང་གི་དངོས་ཡོད་གནས་སྟངས་དེ་ད་ཕལ་ཆེར་ཕལ་ཆེར་རྒྱ་ནག་གཞུང་གི་གོ་སྒྲིག་འོག་ལ་དེ་བར་དུ་གཟིགས་སྐོར་ཕེབས་དུས་ཙམ་པ་ལ་ཤེས་ཀྱི་མེད་པའི་གི་གནས་སྟངས་ཞིག་ཕལ་ཆེར་ཆགས་སྲིད་པ་ཞིག་རེད་ཟེར་དེ་དོགས་པ་རེད། ཉེ་ལམ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་རྣམས་བཅའ་སྡོད་སློབ་གྲྭར་གཏོང་བཞིན་པའི་ཐད་བློ་འཚབ་ཡོད་སྐོར་བརྗོད་དེ།

རྩམ་པ་པོ་དང་ནི་དེང་ཡེ་ཤེས་པ་བློ་བཟང་ཡེ་ཤེས་ལགས་ལ་དགོངས་གཞི་རྩམ་པ་པོ Simon Tester ལགས་ཀྱི་དཔྱད་རྩོམ་དེ་ཀློག་རྗེས་དགོངས་ཚུལ་ཇི་ཙམ་བཅར་འདྲི་ཞུས་པ། ཁོང་གིས་རྩམ་པ་པོ Simon Tester ལགས་ཀྱི་བལ་གོ་ཅའི་གནས་ཚུལ་དེ་ནི་ཡེ་ཚེ་སྒྲོམ་ཆེ་གི་ལྗགས་ནང་ལ་རྗེན་ཅན་སྒུག་པ་རེད་ཅེས་ཞུས་པ་ལྟར་ཡིན། དེ་སྔ་ནི་བལ་གྱི་རྒྱ་རགས་ལོ་རྒྱུས་ཚུན་ལ་ལུང་འདྲེན་བྱས་པའི

གཅིག་ཉམས་ག་ལས་ཀྱི་དུས་རབས་འདི་ནང་ལ་ཡང་ཨིན་ཇི་གཞུང་གིས་དམིགས་བསལ་འགན་འཁྱེར་བའི་ཐོག་ནས་རྒྱ་ནག་གཞུང་ལ་སྐྱོན་བརྗོད་ཀྱི་ཐོག་ནས་ད་ལན་གཅིག་བོད་དོན་ལ་གཅིག་སྲུང་སྐྱོབ་ཀྱི་གང་ལྟར་ལས་འགན་ཆེན་པོ་གཅིག་ལས་འགུལ་ཆེན་པོ་གཅིག་སྤེལ་དགོས་རེད་བསམ་བསམ་གཅིག་ཏན་ཏན་ཚོར་གྱི་འདུག་ཞུ་ཡ་ཡིན་ནའོ། གོང་ཞུས་དཔྱད་རྩོམ་དེའི་ནང་ཐོག་མར་གཟའ་འཁོར་སྔོན་མ་ཨ་རིས་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོ་གི་ཆབ་སྲིད་དང་མི་རིགས། ཆོས་དང་རིག་གཞུང་སོགས་གང་གི་ཆ་ནས་ཐ་དད་ཡོད་མེད་ལ་མ་ལྟོས་པར་རྦད་དེ་རྩ་མེད་བཟོ་ཐབས་ཀྱི་ནག་ཉེས་ཀྱི་བྱ་སྤྱོད་སྤེལ་བཞིན་པ་དང་འབྲེལ་ནས་རྒྱ་ནག་དཔོན་རིགས་ཁག་ཅིག་ལ་ཉེས་ཆད་བཅད་པ་དེ་ནི་ཨ་རི་གི་རྣམ་དཔྱོད་ཆེས་ཡག་ཤོས་དེ་བསྟན་ཡོད་པ་རེད། རྒྱལ་ཁབ་ཉུང་ཉུང་ཞིག་གིས་དེའི་སྐོར་ལ་དོ་སྣང་ཡོད་པ་བསྟན་གྱི་མེད་ནའང་མང་ཆེ་ཤོས་ཀྱིས་འཇིགས་སྣང་གིས་དེའི་སྐོར་མཐོང་མེད་མདོག་མདོག་བྱེད་ཀྱི་ཡོད་པ་རེད། ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦི་ལན་ཁེན་ལགས་ཀྱིས་ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ཀྱིས་བོད་ནང་གི་བྱིས་པ་ས་ཡ་གཅིག་ཙམ་སོ་སོའི་ཕ་མ་དང་ཁ་བྲལ་བྱེད་བཅུག་ནས་རྒྱ་སྐད་སྤྱོད་ས་གི་གཞུང་གི་གཏན་འཇགས་སློབ་གྲྭ་ནང་བཙན་གྱིས་བཀོད་སྒྲིག་བྱས་ཡོད་པ་ཞེས་པའི་བཙན་གྱིས་མི་རིགས་མཉམ་བསྲེས་ཞིག་གི་སྙན་ཐོ་བཏོན་པ་དེ་ལུང་འདྲེན་གྱིས་རྒྱ་ནག་གིས་བོད་ཀྱི་ཐུན་མོང་མ་ཡིན་པའི་ངོ་བོ་རྩ་མེད་གཏོང་ཐབས་བྱེད་བཞིན་པ་དེ་མཚམས་འཇོག་བྱེད་དགོས་པའི་དགོས་འདུན་བཏོན་པ་རེད་ཅེས་བཀོད་འདུག། ཡང་རྩོམ་པ་པོས་སྐབས་དེར་སྦི་ལན་ཁེན་བརྗོད་པའི་སྐད་ཆ་ལུང་འདྲེན་བྱེད་པའི་སྐབས་དུ་སྦི་ལན་ཁེན་གྱིས་བོད་ཙམ་དུ་མ་ཟད་ཤིན་ཅང་ནང་དང་ནང་སོག་དེ་བཞིན་ཧོང་ཀོང་སོགས་ཀྱི་ནང་གི་རྒྱ་ནག་གཞུང་གི་དྲག་གནོན་ཀྱི་སྲིད་ཇུས་སྤེལ་བཞིན་པ་དེ་མཚམས་འཇོག་བྱེད་དགོས་པའི་དགོས་འདུན་བཏོན་པ་རེད་ལ། རྩ་བའི་ཨ་རིའི་ཆེས་མཐོ་གི་དཔོན་རིགས་ཚོས་ཡོངས་གྲགས་ཀྱིས་གཞི་རྩའི་ལངས་ཕྱོགས་ཀྱི་ཐོག་ནས་རྒྱ་ནག་ལ་ཁ་གཏད་ཀྱི་གྲ་སྒྲིག་ཨང་བསར་བྱེད་བཞིན་པ་དེ་བོད་དེ་བཞིན་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནས

བཟུང་རྒྱས་སྤྱན་འདྲེན་པ་འཛམ་གླིང་གི་བཀོད་སྒྲིག་གསར་པ་ཞེས་པ་གསར་འཛུགས་བྱེད་ཐབས་བྱེད་བཞིན་པ་དང་བསྟུན་ལྷག་པར་དུ་ད་ལྟ་ཡུ་རོབ་དང་དབྱིན་ཡུལ་གཉིས་ཀྱིས་མཉམ་དུ་སྐད་ཆ་མཐོན་པོ་བྱས་བཤད་ཐུབ་ཀྱི་མེད་པའི་སྟབས་ཀྱིས་ཉན་འཇོག་བྱེད་ཀྱི་མེད་པ་དེ་གསལ་པོ་རེད་ཅེས་བྲིས་འདུག་ཡང་རྩོམ་པ་པོས་མུ་མཐུད་དུ་བོད་ནང་གི་བོད་ཀྱི་བྱིས་པ་འབོར་ཆེན་ལ་དཀའ་སྡུག་བསམ་ཡུལ་ལས་འདས་པ་སྤྲད་བཞིན་པ་དེ་ནི་བོད་ཀྱི་མི་འབོར་ཆགས་ཚད་ལ་འགྱུར་བ་བྱེད་ཐབས་ཀྱིས་གྲངས་མང་ཆེ་བའི་རྒྱ་མི་གི་དབང་ཤུགས་དང་རིག་གཞུང་རྒྱས་ཐབས་དང

དེ་བཞིན་ཡང་འགྲོ་བ་མ་ཐོ་དང་ལྟ་བྱེད་ཚུད་པའི་རྒྱ་ནག་ལྗང་གིས་ཡང་གསུང་བཤད་གཉིས་དག་ལས་སླར་ཆེད་དུ་ཕལ་མོ་གི DNA ཡང་རི་རྩིས་བསྡུ་ལེན་བྱེད་མཁས་པ་བྱས་པ་རེད། གང་ལྟར་གོང་སྟན་བླ་མ་ཆོས་ཀྱི་ཡང་སྲིད་ངོས་འཛིན་རྩ་ཚུགས་ཐིག་དང་དེ་བཞིན་སོ་ཕག་བླ་མ་ཞལ་ངོས་འཛིན་ཚུགས་ཀྱི་ཐིག་ནི་རྒྱ་ནག་གི་ཐད་ཀྱི་ཚེ་ཐག་ཚད་ཡིན་པས་ནི་དང་ཟླ་བོ་དུ་འགྲོ་ཉེས་པ་རེད། འཛམ་གླིང་གི་སྲིད་གཞུང་ཁག་གིས་རྒྱ་ནག་གིས་གཞི་རྩ་གི་འགྲོ་བ་མིའི་ཐོབ་ཐང་དང་རྒྱལ་སྤྱིའི་ཁྲིམས་ལ་རྩིས་མེད་བྱེད་བཞིན་པ་ལ་སྣང་མེད་བཏང་ན། དེ་དེ་བཞིན་ཁུ་སིམ་མེར་མེད་པ་བྱེད་བཞིན་པ་ལ་ངན་པ་ལག་པ་བྱེད་མཁན་ཞིག་ཆགས་ཀྱི་ཡོད། ད་རིང་པེ་ཅིན་ལ་འགྲོ་མཁན་དབྱིན་ཇི་ཕྱི་སྲིད་དྲུང་ཆེ Cleverly ལགས་ལ་མཚོན་ན། རྒྱ་ནག་གིས་སྔར་བཞིན་དབྱིན་ཇི Russia གི་ཐོག་གི་ལངས་ཕྱོགས་དང་མཚུངས་གྲངས་འབོར་ཚད་ཀྱི་བདེ་འཇགས་སུ་གང་ཐད་ནས་བརྩི་འཇོག་ཏོག་ཙམ་ཡོད་པ་དང་ཡང་ན་རྩ་ནས་མེད་པ་རེད།